མི་གཞན་ཞིག་གིས་རང་ལ་བསྟོད་ར་མང་པོ་བཏང་བ་ཡིན་ན་ཡང་དེ་སོ་སོ་ལ་ཡང་སྨད་དགོས་གལ་ཡོད་མ་རེད། སྨད་བསྟོད་དགའ་བ་ཅི་དགོས་གལ་ཡོད་མ་རེད་མི་གཞན་མ་མང་པོ་ཅིག་གིས་རང་ལ་སྨད་ཀྱི་ཡོད་རེད། དཔེར་ན་ཧ་མ་ང་ཚོ་རིག་གནས་ས་ཆའི་སྐོར་དང་རྔ་ཆུ་ངང་སྐོར་ལ་དེ་ཚོ་ཡིན་ན་ཐང་རྩེད་ཐང་རྩེད་སྐོར་ལ་ད་མ་བྱས་པར་ཚང་མ་ཐམས་ཅད་བྱས་པས་ཡིན་ཟེར་ནས

ལྟོས་གྱིས་པ་དག་ན་ཡོད་ཅེ་ན་མེད་ཡང་རྒ་ཤི་རྒ་ཤིའི་གནས་སྐབས་དེ་དག་ལ་སོ་སོ་རང་གིས་བསྟོད་པ་བྱས་ལ་སོགས་པ་དེ་དག་ཞེ་དྲག་བསྟོད་ནས་བསྟོད་ན་ཞེ་དྲག་དང་ཁོ་ལ་དགའ་དགོས་ཡ་རྒྱུ་མཚན་ག་ཡེ་མ་རེད་མི་མང་པོ་ཅིག་གིས་ལྐོག་ཏུ་ཡང་རང་ལ་སྨད་ར་བཏང་དེ་ནས་ཁོ་ལ་སྐྱོན་དེ་འདྲ་དེ་འདྲ་ཡོད་རེད་ད་ཁོ་ལ་དཔེ་མང་པོ་ཅིག་སྐྱོན་ཡོད་རེད་ཟེར་ན་ཡང་སྐྱོན་མང་པོ་ཅིག་བཤད་ཀྱི་རེད་ཨ་དེ་དང་ཁྱད་པར་ནང་བཞིན་འདྲ་བདག་ལ་བསྟོད་པ་གཞན་ཡོད་ན་སྨད་པས་མི་དགར་ཅི་ཞིག་ཡོད་ཟེར་བ་དེ་ཡིན་དགོས། སེམས་ཅན་མོས་པ་སྣ་ཚོགས་པ་རྒྱལ་བས་ཀྱང་ནི་མི་མགུ་ན་བདག་འདྲ་ཉེས་པས་སྨོས་ཅི་དགོས་དེ་བས་འཇིག་རྟེན།

མུ་སྟེགས་སྟོན་པ་དྲུག་ལ་སོགས་ལ་བསྟེན་ནས་འཁོར་དང་བཅས་པ་སངས་རྒྱས་ལ་འགྲན་ཁ་བཙུགས་བྱས་ནས་རྫུ་འཕྲུལ་ཞག་པོ་བཅོ་ལྔ་པ་དང་རྫུ་འཕྲུལ་བསྟན་ནས་བཏུལ་དགོས་བྱུང་བ་རེད་བ་དེ་ཚོ་ལ་སངས་རྒྱས་ལ་ཨ་ནི་འགྲན་ཁ་བྱེད་མཁན་ཡོང་བ་ཡིན་ཙང་ད་དེ་ཚོ་གི་སེམས་མགུ་བ་མ་བྱུང་བ་རེད་བ། དེ་ཡིན་ཙང་རྒྱལ་བ་ཡང་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཡེ་ནི་འཇིག་རྟེན་གྱི་སེམས་མགུ་མི་ཐུབ་པ་ཡིན་ན་བདག་འདྲ་ཉེས་པས་ནི་དེ་ལྟ་བུ་སོ་སོ་སྐྱེ་བོ་འཆིང་བ་ཀུན་ལྡན་ཉོན་མོངས་ཀྱི་ཚོགས་ཚོགས་སུ་སྐྱེས་དེ་འདྲ་བའི་སེམས་ཅན་ཐམས་ཅད་ཀྱི་མགུ་བ་བྱེད་ཅིག་ན་ཧ་ཅང་ཁག་པོ་རེད་ལ་དེ་བྱས་བྱེད་ཐུབ་པ་རྩ་བ་ནས་ཡོད་མ་རེད། བྱེད་ཐུབ་པ་མེད་ཡིན་ཙང་བཙན་གྱིས་དང་ནི་ཐག་རིང་སེ་བྱེད་ཀྱང་ནི་དེ་ཡག་ཡོད་རེད་ཟེར། དེ་ཐག་རིང་སེ་མ་བྱེད་ཡིན་ན་སྐྱོན་འབའ་ཞིག་ཅི་མ་གཏོགས་ཡོང་བ་རྩ་བ་ནས་ཡོད་མ་རེད་ཟེར། བདག་འདྲ་ཉེས་པས་སྨོས་ཅི་དགོས་ཟེར། དེ་བས་འཇིག་རྟེན་བསམ་པ་བཏང་ཟེར་དེ་ཡིན་ཙང་འཇིག་རྟེན་གྱི་བསམ་པ་དེ་ཕར་བློས་གཏོང་ཟེར། བློས་གཏོང་བྱས་ནས་ཁོ་ཡི་རང་གི་རེ་ལྟོས་ཡོད་པ་ལ་སོགས་པ་དང། དོགས་པ་ཡོད་པ་ལ་སོགས་པ་ཚང་མ་ཐམས་ཅད་བློས་སྤངས་བྱས་ནས་སེ་འཇིག་རྟེན་བློས་སྤངས་པ་ཡིན་ན་དེ་ནི་བདེ་བ་ནི་བདེ་བ་ཤ་སྟག་རེད་ཟེར་ཡོད་རེད། སེམས་ཅན་རྙེད་པ་མེད་ལ་སྨོད། སེམས་ཅན་ཡིན་ན་ཨ་ནི་རྙེད་པ་མེད་པ་རྒྱུ་ཅ་ལག་མེད་པ་ལ་སོགས་པ་དང་སྐྱོ་པོ་ཡིན་པ་དེ་ཚོ་ལ་ཡང་སྨོད་ཀྱི་རེད། རྙེད་པ་ཅན་ལ་མི་སྙན་བརྗོད་ཟེར་ཡང་རྙེད་པ་མང་པོ་ཅིག་ཡོད་མཁན་དེ་ཚོ་ལ་ཡང་ཡང་ལྐོག་ཏུ་ཡོང་ནས་ཡང་ཁོ་ལ་ཕྲག་དོག་བྱེད་ཅིང་སྐད་ཆ་མང་པོ་བཤད་ཀྱི་ཡོད། རང་བཞིན་འགྲོགས་དཀའ་ཟེར་རང་བཞིན་གྱིས་འགྲོགས་དཀའ་བ་རེད། སེམས་ཅན་སེམས་ཅན་རང་བཞིན་གྱིས་ཁོ་འགྲོགས་དཀའ་བ་དེ་རེད། ཁོ་རང་རང་གིས་བཟོས་བཞག་ཡ་ཅིག་མ་རེད་ཁོ་རང་བཞིན་ཡོངས་ཀྱི་ཁོ་རང་འགྲོགས་དཀའ་བ་རེད།

རྒྱ་སྤྲོས་རྒྱག་བྱས་ནས་ས་ཆ་གི་དོན་མཐའ་ལས་རྒྱ་སྤྲོས་བརྒྱབ་ནས་གསེར་རི་ཇེ་ཁེ་དེ་ན་བས་གྲོང་གསེབ་ནས་མང་པོ་ཞིག་ར་བྱུང་བ་རེད་ས་ཆ་ཚང་མ་ཐམས་ཅད་བདག་གིར་བཟུང་ཚར་ཙང་བདག་གིར་བཟུང་མེད་པ་རང་བཞིན་གྱིས་ནི་ཡངས་རྣམས་སུ་རང་དབང་སྤྱོད་ཅིང་ཆགས་མེད་པར་ཟེར་དེ་ཡིས་ན་དེ་ན་རང་དབང་དུ་སྤྱོད་རྒྱུ་ཡོད་རེད་ཟེར་ཨ་ནི་ཆགས་པ་མེད་པ་ཅན་ནམ་ཞིག་བདག་ནི་གནས་པར་འགྱུར་ཟེར་ནམ་ཞིག་གི་ཚེ་ན་ཨ་ནི་བདག་དེ་འདྲ་ལ་ག་དུས་གནས་ཐུབ་ཀི་རེད་ཟེར་ནམ་གནས་རྒྱུ་ཡོང་བར་ཤོག་ཟེར་ད་སྨོན་ལམ་རྒྱག་ཡ་དེ་མི་རེད་ལྷུང་བཟེད་ལ་སོགས་ཉི་ཚེ་དང་ཀུན་ལ་མི་མཁོའི་གོས་འཆང་ཞིང་ཟེར་ད་གང་ལ་ཡང་མི་མཁོ་བ། དཔེར་ན་ང་རང་ཚོ་དགེ་སློང་ཡིན་ན་ལྷུང་བཟེད་ནི་ཟས་ཟ་བ་དང་ལྷུང་བཟེད་ཀྱི་ལྷུང་བཟེད་ཀྱིས་ཁྱོམ་པ་ཡིན་ན་ལྷུང་བཟེད་དེ་ཡིན་ན་འཇིག་རྟེན་པ་ལས་ཞེ་དྲག་དགོས་ཡ་ཡོད་མ་རེད་པ། ཧ་མ། ང་རང་ཚོ་རྒྱུད་སྨད་པ་གི་ལྷུང་བཟེད་དེ་ཡིན་ན་བྲང་ཁ་ཅིག་མ་གཏོགས་ཡོད་མ་རེད་པ་ཧ་མ་དང་པོ་ཡིན་ན་ངར་ལྕགས་མ་གཏོགས་མེད་ཡིན་པ་རེད་ད་ངར་ལྕགས་དེ་ཡང་རྒྱུ་མ་ཁ་ཤས་ཁ་ཤས་བརླག་རུ་བཅུག་བྱས་ནས་ཚ་ཡ། ཚ་ལ་སྒྲིག་དགོས་རོགས་ཚ་ལ་སྒྲིག་བྱ་ཁྱི་ཞེ་དྲག་སླེ་ས་རེད་ཧ་མ། དང་པོ་དང་པོ་ཀྱི་ངར་ལྕགས་བྲང་ནང་ལ་མེད་ཁྱི་ཞེ་དྲག་སླེ་ས་རེད་ད་ངར་ལྕགས་ཐོན་པ་དེ།

ག་རེ་རེད་ཟེར་ན་དུར་ཁྲོད་ཀྱི་རོ་རྫས་དང་དུར་ཁྲོད་ཀྱི་རོ་རྫས་གོ། འོ་དེ་ཚང་མ་དང་བཅས་པ་ཕར་བཙོངས་ནས་ནི་དེ་བྱས་བྱས་ནས་སོ་སོ་ཀྱི་འཚོ་བ་ཡོ་བྱད་ལ་སོ་སོ་ཉོ་ནས་རྒྱུ་ཆེན་པོ་ཆགས་ཏེ་བྱས། འོ་དེ་མ་ཤི་གོང་ཉོ་བྱས་པར་གྱུར་ཟེར་དེ་ཚོ་དྲངས་ཏེ་ག་རེ་རེད་ཟེར་ན་ཁོ་རྒྱུ་ཅ་ལག་ལ་ཆགས་བྱས་ནས་དུར་ཁྲོད་པ་བྱས་ཁ་འགྲོར་མ་གཏོགས་དངོས་གནས་དྲང་གནས། ཆོས་དང་མཐུན་པ་བྱས་ནས་དུར་ཁྲོད་པ་དེ་མ་རེད་པ་ཆོས་དང་མཐུན་པའི་དུར་ཁྲོད་པ་དེ་ག་རེ་རེད་ཟེར་ན

ད་རེས་སང་ཉིན་ནི་མཛེ་ནད་ཕོག་རྟགས་སོང་ན་ལུང་པ་མེད་དོ། གཉའ་འདུར་བྲོ་ནི་བསྡད་གོ་སོང་ན་བསྡད་ཡ་བཅུག་གོ་མ་རེད་པ་ལས་ཡིན་ན་ཁྲི་སྒྲོལ་ཕྱིན་ནི་མ་གི། ང་རང་ཚོ་ཨ་མ་རྒྱ་ཡན་གོ་ཆེ་ཚོགས་བསགས་ཀྱི་དགོན་པ་དེ་ནང་ཡ་བཅུག་ནི་བཞག་བཞག་ནི་མར་དོན་ཡ་ཆོག་ནི་ཡོད་མ་རེད་ཚང་མ་དང་བཅས་དགོན་པ་དེ་ནང་ཡ་བཅུག་སྨན་པ་དེ་ཚོ་ལ་ནི། འཇང་ཐོས། འཇང་ཐོས་ཟེར་ནི་ད་སྨན་ཁང་བསྐྱོད་ཟེར་ནི་དེ་ནང་བསྡད་ནི། ད་ནི་ཉི་མ་རེ་རེ་ལ་སྨན་པ་གཉིས་རེ་གཉིས་རེ་ཡར་འགྲོ་ནི་དེ་ཚོ་སྨན་བཅོས་བྱེད།